ཁྱེད་རང sbs བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས། ཨོ་སི་ཁྲུ་ལི་ཡ་ཡི་མངའ་སྡེ་རྙོག་དྲའི་སྲིད་གཞུང་གིས་གོ་སྒྲིག་གིས་ཞེ་བདུན་པའི་དབུས་གྲོས་ཚོགས་འཐུས་མི་ཡི་རྒྱལ་ཡོངས་འོས་བསྡུ་དེ་ཉེ་ཆར་ཕྱི་ཟླ་ལྔ་པའི་ཚེས་དགུ་ནས་འགོ་བཙུགས་ཏེ་ཚེས་ཉི་ཤུ་རྩ་གཅིག་བར་གནང་དགོས་ཡོད་པ་དང། ཐེངས་འདིའི་ཨོ་གླིང་ནང་གནས་སྡོད་བཞིན་ཡོད་པའི་བོད་མི་ཁག་གཅིག་ལ་འོས་བསྡུ་འདིའི་སྐོར་ལ་དོ་སྣང་གང་འདྲ་བྱུང་ཡོད་མེད་དང། བསམ་ཚུལ་ག་རེ་ཡོད་མེད་བཅར་འདྲི་ཞུས་ཡོད། དེ་ཡང་ཐོག་མར་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས། ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་འོས་བསྡུ་དང་འབྲེལ་ནས། བསམ་ཚུལ་འདི་འདྲ་ཞིག་གསུངས་སོང། ཨོ་ད་ད་ལྟ་འདི་ཨོ་སི་ཁྲུ་ལི་ཡ་གི་ད་འོས་བསྡུ་ཆེན་མོ་འདི་དང་འབྲེལ་བའི་ང་སོའི་བོད་པ་གི་བསམ་བློ་བཏང་ཕྱོགས་ནི་འདྲ་བོ་དེ་ངས་བསམ་བློ་བཏང་སོང་ན་ད་ང་སོ་ཆབ་སྲིད་ཚོགས་པ་བྱེ་བྲག་པ་སུ་གང་གི་ད་ཕྱོགས་ནས་ལངས་མ་ཉན་པ་འདྲ་བོ་གཅིག་ཚོར་གི་ཡོད་ག་རེ་རེད་ཟེར་དུས་ཙམ་པ་ཨ་ནི་ཆབ་སྲིད་ཚོགས་པ་དེ་སོ་ད་ང་སོའི་སུ་ཟིག་གི་གཞུང་འཛིན་མིན་དེ་ད་སྤྱིར་བཏང་གི་ད་ལེ་པོར་འདི་ནི་ལི་པི་རལ་དེ་གང་རུང་ཟིག་གི་གཞུང་འཛིན་གྱི་ཡིན་པ་དེ་ད་ང་སོའི་ད་ཚོད་དཔག་ཐུབ་ཀྱི་རེད་འདི་ནི་གི་ཡིན་ན། ད་ང་ཚོས་བསམ་བློ་བཏང་ཕྱོགས་དེ་ག་རེ་རེད་འདི་ཟེར་ན་ང་ཚོའི་ཆབ་སྲིད་ཚོགས་པ་གང་ལའང་ཕོག་ཐུག་བཏང་ཉན་གི་ཡོད་མ་རེད་ད་དེ་གལ་ཆེན་པོ་གཅིག་རེད་བསམ་གི་ཡོད་གཉིས་ནི། འདི་འོས་བསྡུ་འདི་འདྲ་གི་སྒང་ནས་ང་ཚོ་བོད་པ་གི་ལེགས་བཤད་ཁ་ཤས་ཟིག་ལེན་ཡ་འདུག་བསམ་གི་འདུག་ད་ག་རེ་རེད་ཟེར་དུས་ཙམ་པ་ང་ཚོས་ད་ཁོང་ཚོའི་འོས་བསྡུ་གི་ཆབ་སྲིད་པ་དེ་སོ་གི་བར་གི་འགྲན་རྩོད་གཅིག་ཡོད་རེད་བ་དེའི་གི་ད་ང་ཚོའི་སྤྱི་ཚོགས་ནང་འཁྲིག་འཁྲིག་གྱི་ལམ་སང་གཅིག་གི་གཅིག་ག་ཁོག་མི་སྒེར་བ

མཚོ་ནི་གལ་ཆེན་པོ་ཤོས་ཅིག་རེད་བསམ་གི་འདུག། སིད་ནི་ས་གནས་གཞོན་ནུ་ཡི་ཚོགས་གཙོ་མི་ཉག་བརྩོན་འགྲུས་ལགས་ཀྱིས་ཐེངས་འདིའི་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་འོས་བསྡུ་དང་འབྲེལ་ནས་བསམ་ཚུལ་འདི་འདྲ་ཞིག་གསུངས་སོང། ཨ་ནི་ཨོ་སི་ཁྲུ་ལི་ཡ་རྒྱལ་ཁབ་གི་ད་སྲིད་འཛིན་དང་སྤྱི་འཐུས་ལ་སོགས་པ་ནི་འོས་བསྡུ་ཆེན་མོ་དེ་ཡོང་གི་ཡོད་རེད་བ་དེ་ཙམ་པ་ད་ད་ལྟ་ཨོ་སི་ཁྲུ་ལི་ཡ་ནང་གི་འོས་བསྡུ་ཆེན་མོ་དེ་ད་ད་ད་འོས་བླུག་ད་བླུག་བཞིན་པ་རེད་ཁ་སང་གི་རེས་གཟའ་ཟླ་བ་ནས་འགོ་ཚུགས་རེད་བ་ད་སང་ཉིན་གནངས་ཉིན་གྱི་སྤྱི་ཟླ་ལྔ་པ་གི་ཚེས་པ་ཉི་ཤུ་གཅིག་རེས་གཟའ་སྤེན་པ་ནི།

ཨ་ནི་ད་ལྟ་གཅིག་གི་ག་ལ་བར་ད་གཙོ་བོ་རྡོག་རྡོག་དེ་ཨོ་སི་ཁྲུ་ལི་ཡ་ད་ལྟ་གི་སྲིད་འཛིན་དེའི་སྐབས་ལ། ཨ་ནི་ད་གཅིག་གི་རྒྱ་ནག་གཞུང་དང་ཨོ་སི་ཁྲུ་ལི་ཡ་གཞུང་གཉིས་དེ་དཔེ་དེ་སྔོན་མ་དང་མ་འདྲ་བ་གི་ཐ་དད་དང་སྔོན་མ་དང་མ་འདྲ་བ་གི་འབྲེལ་བ་ཕྱིན་ཏེ་མེད་པ་ཆགས་བསྡད་རོ། ཨ་ནི་འདིའི་ཆགས་བསྡད་པ་དེ་ཡང་ད་ཨོ་སི་ཁྲུ་ལི་ཡ་ད་ལྟ་གི་སྲིད་འཛིན་ལས་ཐོག་སི་ཁོ་ཏི་མ་རི་སོན་མཆོག་གིས་ཨ་ནི་རྒྱ་ནག་གཞུང་གིས་ད་གཅིག་གི་ལས་ཀ་སྡུག་ཅག་བྱས་པར་སྨག་ར་བསྐྱིལ་བ་ཨ་ནི་དེ་ག་ནང་བཞིན་གི་རྒྱ་ནག་གི་ལས་ཀ་བྱེད་སྟངས་དང་མ་འབྲེལ་བ་དེ། ཁོ་རང་གིས་ཕྱི་གསལ་ནང་གསལ་བྱས་ཏེ་བཤད་པ་དེ་བྱས་སོང་ཙང་དེ་འདྲ་སོང་ཙང་ནི་ད་ལྟ་དེ་རྒྱ་ནག་དང་ཨོ་སྟྲོ་ལི་ཡ་གཉིས་དེ་ཡི་མཐའ་དེ་ཆགས་པ་དང། དེ་མ་ཆགས་པ་དང་འདི་འདྲ་ཆགས་བསྡད་པ་དེ་བོད་པ་མང་པོ་ཅིག་གིས་སོ་སོའི་གི་སེམས་ནང་ལ་ཚོར་བ་དེ། རྒྱ་ནག་ཟེར་ཡ་དེ་དངོས་གནས་གི་མ་རབས་ཡིན་པ་དང་སྡུག་ཅག་ཡིན་པ་དེ་དངོས་གནས་ཨོ་སྟྲོ་ལི་ཡ་ནང་གི་སྲིད་འཛིན་གི་དངོས་གནས་ཁ་ཡོད་ལག་ཡོད་ཐོག་ནས། རྒྱ་ནག་གཞུང་གི་མ་འགྲིག་པ་ཚོ་ཁོ་གིས་ཤེས་ཐུབ་པ་དེ་ལ། ཨ་ནི་ང་རང་ཚོ་ཨོ་སི་ལེ་ནང་བསྡད་མཁན་གྱི་བོད་པ་མང་པོ་ཅིག་གིས་འདི་ལ་དགའ་སྣང་དང་ཚོར་སྣང་སྐྱེས་ཀྱི་ཨ་ནི། འོས་ཤོག་བླུག་དགོས་ཡ་དེ་གལ་ཆེན་པོ་རེད་ལབ་མཁན་མང་པོ་འདུག་ཡང་བོད་པ་ཁ་ཅིག་གིས་ནི་ད་དེ་འདྲ་ཡ་དེ་འདྲ་གི་གཞུང་འཛིན་པ་གི་ཨ་ནི Scott Morrison ད་ལྟ་སྲིད་འཛིན་རེད་ཁོ་ཚོ་གི་གཞུང་འཛིན་པ་དེ་ཏོག་ཙམ་གཉའ་སྐེ་དང་ཨ་ནི་ཏོག་ཙམ་ཕྱུག་པོ་དང་ཕྱུག་པོ་གི་དང་ཕྱུག་དང་ཕྱུག་པོ་གི་བདག་པོ་གི་ཨ་ནི་མི་སོང་ཙང་ཨ་ནི་ཡ་འོག་ལ་ཏོག་ཙམ་མི་དཀྱུས་མ་འདི་འདྲ་དང་འོག་འོག་ལ་བསྡད་མཁན་གྱི་མི་ལས་ཀ་བྱེད་མཁན་ཚོ་འདྲ་པོ་ཆ་བཞག་ན་ཡང། ད་ལྟ་ཁོས་ད་ལྟ་དེ Scott Morrison ཁ་གཏད་ད་ལྟ Labour Party གི་ད་ལྟ་ཨ་ནི་ཡག་ཅིག་རེད་ཨ་ནི་ལས་ཀ་བྱེད་པ་ཡིན་ན་གླ་ཆ་ཏོག་ཙམ་ཡག་པ་ཐོབ་ཡག་དང་ཁང་པ་ལོ་ཁང་པ་ཅིག་གླ་བ་ཡིན་ན་ཡང་ཁང་གླ་དེ་ཆུང་རུ་འགྲོ་ཡག་དང་ཁང་པ་ཉོ་བ་ཡིན་ན་ཡང་དེར་ཅིག་ཁང་པ་ཉོ་ཡག་ཚོད་མ་ཨ་ནི་བཟོ་གི་ཡོད་པའི་ཚུལ་འདྲ་བོ་སྐད་བཤད་ཀྱི་ཡོད་རེད། ཡིན་ན་ཇི་ལྟར་གལ་ཆེན་པོ་ཏན་ཏན་ཅི་ལྟར་ཅིག་ཡི་ག་ལོག་བརྩེ་དང་ཕྱོགས་གཉིས་འདྲ་བོ་ཞིག་འདུག་ཅི་ལྟར་སྤྱི་ཡོངས་ཐོག་ནས་ང་རང་ཚོ་བོད་ཀྱི་རྩ་དོན་དང་ད་ག་ནང་བཞིན་གྱི་བོད་མི་རིགས་སྐོར་ལ་བསམ་བློ་འདྲ་བོ་བཏང་པ་ཡིན་ན་ད་ང་ཚོ་གི་དགྲ་ཁ་གཏད་དང་ང་ཚོ་ལ་ད་ཅི་དཀའ་ངལ་ཡོད་པ་དེ་རྒྱ་ནག་ཤོར་བ་དེ་འདྲ་ཡི་བཙན་པ་འདུག་འདུག་ལྟ་བ་ཡིན་ན་ནི་ང་ཚོ་ད་ད་ལྟའི་གི་སྲིད་འཛིན་དེ་ཡག་པོ་འདྲ་མཐོང་གི་འདུག་མང་ཆེ་གི་ང་རང་ཡང་དེ་འདྲ་མཐོང་གི་འདུག་ཨ་ནི་ཡ། ཕྱོགས་གཞན་ལ་ལྟ་བ་ཡིན་ན་ནི་བོད་པ་ཚང་མ་འདི་ལ་གནས་སྡོད་མཁན་ཨ་ནི་ཅི་འདི་བ་ར་ལས་ཀ་བྱེད་མཁན་སོང་ཙང་ཡ། ཨ་ཧ་གཞན་པ་དེ་ཡང་ཡང་མི་ཁ་ཤས་ཅིག་ཡང་གཞན་པ་དེ་ཡག་པོ་འདུག་ཨ་ནི་ཡག་ཅི། ལས་ཀ་བྱེད་དུས་ཀྱི་ཆུ་ཚོད་ལ་ཡིན་ན་གླ་ཆ་ཏོག་ཙམ་ཆེ་བ་རག་པ་དང་ད་ག་ནང་བཞིན་ཅིག་གིས་ཁང་པ་གླ་ཆ་ཏོག་ཙམ་ཆུང་རུ་འགྲོ་ཡ་དང་ཁང་པ་ཉོ་མཁན་ཚོ་ཡིན་པ་ཡིན་ན་ཡང་ཏོག་ཙམ་ཆུང་རུ་འགྲོ་ཡ་གིན་དེ་འདྲས་གིས་ཡག་ཅི་གོས་ཁ་ལ་མ་སོང་ན་ཟེར་མཁན་དེ་འདྲས་འདུག་དེ་འདྲས་འདྲས་ཅིག་འདུག་བསམས་སོང། ཡང་ཆབ་སྲིད་བཙོན་ཟུར་གངས་ལྷ་མོ་ལགས་ཀྱིས་ཐེངས་འདིའི་ཨོ་སི་ཁྲུ་ལི་ཡའི་འོས་བསྡུ་དང་འབྲེལ་ནས་བསམ་ཚུལ་འདི་འདྲ་ཞིག་གསུངས་སོང། བསམ་བློ་གཏོང་དགོས་ཡ་ག་གི་གི་གཉིས་ཅིག་འདུག་བསམ་སོང་ད་གཅིག་དང་པོ་དེ་ག་རེ་ཟེར་ན་ང་ཚོའི་གི་བོད་པ་ཚང་གི་ད་ང་ཚོའི་གི་གྲངས་ཀ་གི་ཕྱོགས་གཅིག་བསྡུ་མི་ཐུབ་ཡ་ཞན་ཆ་ཤུགས་ཆེ་པོ་ཡོད་པའི་དེ་གི་ཕྱོགས་གཅིག་བཤད་གྲངས་ཀ་ཕྱོགས་གཅིག་བསྡུ་ཐུབ་པའི་གི་དབང་དུ་བཏང་པའི་ཡིན་ན་ཡང་ད་དེ་གི་མིང་ང་ལ། ཨ་ནི་ང་ཚོའི་གི་གྲངས་འབོར་དེ་དེ་ཉུང་དྲགས་བས་དེ་དཔེ་མཚོན་འདྲ་ཞིག་བཞག་པ་ཡིན་ན་དེ་འོ་མ་ཐིག་གཅིག་དེ་རྒྱ་མཚོ་ནང་ལོགས་ལ་ཐིག་པ་གཅིག་བརྒྱབ་པའི་ནང་བཞིན་བྱས་དང་གར་སོང་ཆ་མེད་འགྲོ་ཡག་གི་ནི་ཞན་ཆ་ཤུགས་ཆེ་པོ་ཡོད་ལེ་རེད། དེ་ཡིན་དུས་ག་ལ་ད་ང་ཚོའི་གི་ཀ་ཁ་ཤས་ཅིག་ཡོད་པའི་དེ་དེ་ཚོ་ཡག་པོ་བྱས་ནས་ནི་རུག་རུག་བྱས་ནས་གྲངས་ཀ་ཚད་ལྡན་གྱི་ཕར་ནུས་པ་སྟོན་མ་ཐུབ་པ་ཡིན་ན་ད་དེ་ནུས་པ་ཐོན་ཡ་བ་ཡོད་དེ་ནས་སོ་སོ་ཡ་ག་སོང་ཁྱད་མེད་ཆོག་ཆག་བས་ཀྱི་དེ་འདྲའི་ཤོད་འཇགས་ཤུགས་ཆེ་པོ་འདུག་ཨ། ད་དེ་རེད་དེ་ནས་ང་ཚོས་གི་ག་རེ་ཟེར་ན། འོས་བླུག་དུས་སྐབས་ལ་ང་ཚོས་ལ་ད་སང་ཡིག་བྱས་པའི་གི་གཙོ་བོ་གཙོ་ཁག་གཅིག་ཡོད་རེད་བསམ་གི་འདུག་གཅིག་དེ་དེ་ག་རེ་རེད་ཟེར་ན་ད་ང་ཚོའི་གཞུང་དེ་རིག་གི་བོད་པ་ལ་མཐོང་སྣང་བསྐྱོད་རོགས་ཨ་ཁོ་རང་ཚོ་གི་དེ་ལ་ནི་ནི་རང་དབང་དང་དམངས་གཙོ་ལུང་པ་གི་དེ་འདྲ་གི། ལོ་མང་པོ་རིང་ལ་ཁོ་རང་ཚོང་གི།

དེ་གཞུང་གཞུང་འཛིན་གང་འདྲ་ཅིག་བསླེབས་པ་ཡིན་ན་ལས Australia ནང་ལོགས་ཀྱི་གཞུང་དེ་གི་དམངས་གཙོ་རང་དབང་འགྲོ་བ་མིའི་ཐོབ་ཐང་ཡི་གེ་ལ་བཞག་པའི་ང་ཚོས་དེ་ཡོང་དགོས་ཡ་ད་འདྲི་ར་རང་དབང་དང་དམངས་གཙོ་ཆེད་ཡོང་རེད་ང་རང་ཚོ་དྲག་གནོན་འོག་ལ་བསྡད་མ་ཐུབ་ནས་དེ་ནས་ཡོང་པའི་དམིགས་ཡུལ་དེ་བརླག་པ་ཡིན་ན་དེ་ནི་སུ་ག་བ་སོང་ན་ལས་ཁྱད་པར་མི་འདུག་བ་འོ་བྱས་ཡིན་ཙང་དེ་གཉིས་གལ་ཆེ་ཤོས་རེད་བསམ་སོང།
ཡང་བསྟན་པ་དར་རྒྱས་ལགས་ཀྱིས Australia ཡི་ནང་གནས་སྡོད་བྱེད་མཁན་བོད་མི་ཞིག་ལ་མཚོན་ན། གཞུང་འདི་སྲིད་དོན་ཚོགས་པ་སུ་ཞིག་གིས་བཟུང་རུང་ཁྱད་པར་མེད་པར་གཙོ་བོ་མང་གཙོ་རྒྱལ་ཁབ་འདི་ལྟ་བུ་ཡི་འགྲོ་ལུགས་འགྲོ་སྟངས་ཐད་ལ་བོད་མི་ཚོས་སློབ་སྦྱོང་དང་ལེགས་ཆ་ལེན་དགོས་པ་དེ་གལ་ཆེན་པོ་ཆགས་ཡོད་སྐོར་གསུངས་སོང།
འོ་དེ་ནས་ད་ད་ལྟ་ཡ་ང་ཚོ་ཨོ་སི་ཀྲི་ལི་ཡ་ལ་གནས་སྡོད་བྱེད་མཁན་གྱི་བོད་པ་དེ་ཚོ་ལ་མཚོན་ན་གཞུང་འདི་སྲིད་དོན་ཚོགས་པ་སུ་ཞིག་གིས་འཛིན་རྒྱུ་ཡིན་མིན་དེ་ང་ཚོ་ལ་མཚོན་ན་གལ་ཆེན་པོ་ཆགས་གི་མ་རེད་བསམ་གི་ཡོད། རྒྱུ་མཚན་ག་རེ་རེད་ཅེ་ན་ཨོ་སི་ཏྲེ་ལི་ཡ་འདི་སྤྱིར་བཏང་གི་ད་ཁོ་རང་གི་ཅིག་གཞུང་གི་སྒྲོམ་གཞི་གཅིག་ཡོད་རེད་བ་དེ་མ་གཞི་ནས་བརྟན་པོ་ཞེ་པོ་གཅིག་ད་ནི་གི་ཁོ་དེ་ལམ་ལུགས་འདྲ་བོ་ཡག་པོ་ཡོད་བ་སོང་ཙང་ནི་སྲིད་དོན་ཚོགས་པ་སུ་དང་སུ་ཟིག་སླེབས་པ་ཡིན་ན་ནི་གི་ད་དམིགས་བསལ་གི་འགྱུར་བ་དེ་འདྲའི་ཆེན་པོ་ད་ནི་གི་ཅིག་ལྷག་པར་དུ་ང་ཚོ་བོད་པ་དེ་ཚོ་ལ་ད་དམིགས་བསལ་གི་ཅིག་དཀའ་ངལ་དེ་ནི་དེ་འདྲའི་ད་གཅིག་དམིགས་བསལ་ཁེ་ཕན་རག་འཇུག་ཡ་དེ་དམིགས་བསལ་དཀའ་ངལ་འཕྲད་འཇུག་ཡ་དེ་འདྲའི་གའི་ཡོང་མ་རེད་ད་སྤྱི་ཡོངས་ཀྱི་ཁོ་རང་ད་ཐོབ་ཐང་གཅིག་ཡོད་རེད་བ་དེའི་སྒང་ནས་རང་འཇགས་བསྡད་གི་རེད་མ་གཏོགས་མི་ནི་གི་དམིགས་བསལ་གི་འགྱུར་བ་གཅིག་གི་འགྲོ་གི་མ་རེད། ཡིན་ནའི་ད་ད་ང་ཚོའི་གལ་ཆེ་ཤོས་དེ་ང་རང་ཚོའི་ད་ད་ལྟ་འདི་འདྲའི་གི་ད་གཅིག་མང་གཙོ་གི་ལུང་པ་གཅིག་གི་ནང་ལོགས་ཆ་ཤས་ལེན་མཁན་གྱི་མི་གཅིག་གི་འཚོ་གནས་ཡིན་ན་མ་འོངས་པ་ན་ང་ཚོ་གཅིག་བོད་རྒྱལ་ཁབ་གཅིག་འཛུགས་གི་མང་གཙོ་གི་རྒྱལ་ཁབ་གཅིག་འཛུགས་དགོས་ཡིན་ན་འདི་མོ་གི་སྟོབས་ཆེན་རྒྱལ་ཁབ་གི་འགྲོ་སྟངས་གཅིག་ཡོད་རེད་བ་འདིའི་སྒང་ང་ང་ཚོས་བསམ་བློ་བཏང་དགོས་ཡ་ད་ནི་གི་འདིའི་གི་སྒང་ནས་གཅིག་ལེགས་ཆ་ལེན་དགོས་ཡ་ད་དེ་དཔེ་མི་སྲིད་གི་གལ་ཆེན་པོ་རེད་ད་ནང་བཞིན་ད་ང་ཚོ་གཅིག་མ་འོངས་པ་གི་ང་ཚོ་གཅིག་མང་གཙོ་གི་གཅིག་རྒྱལ་ཁབ་གཅིག་འཛུགས་ཡ་དེ་གཅིག་པོ་བསམ་བློ་མ་བཏང་ན་འདི་ང་ཚོ་ད་ལྟ་བཙན་བྱོལ་ནང་གི་མང་གཙོ་དེ་ཡར་རྒྱས་འགྲོ་ཡ་གི་སྒང་ང་ཚོས་འདིའི་སྒང་ནས་ག་རེ་ཟིག་ལེགས་བཤད་ལེན་གྱི་འདུག་ཁོང་ཚོས་བསམ་ཚུལ་ག་འདྲ་བྱས་ནས་བཤད་གི་འདུག་ཁོང་ཚོ་ཆབ་སྲིད་པ་ཅག་གི་ནང་ཁུལ་ར་ཕན་ཚུན་ལ་བགྲོ་གླེང་བྱས་ནས་ནི། སྤྱིར་བཏང་གི་ཆབ་སྲིད་པ་ཕན་ཚུན་ལ་འགྲོགས་ལངས་བྱས་ནས་གཅིག་གིས་གཅིག་ནག་པོ་བཟོ་ཡ་གི་གཤིས་ཀ་དེ་འདུག་ཨ་རེད་ཕྱི་རྒྱལ་གྱི་ཆབ་སྲིད་པ་དེ་ཚོ་ད་ཁ་སང་འདི་ལ་ཁོང་ཚོའི་ད་ལྟ་འདིའི་སྲིད་བློན Scott Morrison ད་ནི་གི་དེ་དེ་གི་ཁ་གཏད་ཁོང་གཉིས་ཀྱིས་ཁ་སང་ད་འདི་ལ་འགྲོགས་ལངས་བྱེད་ཡོང་དུས་ཙམ་པ་ནི་གི་དེའི་དཔེ་དེ Australia གི་མངའ་སྡེ་ཅིག་རེད་བ་ད་ད Darwin ཟེར་དེ་དེ་ཁོའི་དཔེ་དེ་ཁྱོས་བཙོངས་བཞག་ཡོད་རེད་ལབ་གི་འདུག་ཡིན་ན་ད་ནི་གི་ད་ངོ་ནས་བཤད་ན་བཙོངས་ཡོད་དེ་མེད་དེ་གང་ཞིག་ད་ནི་གི་ད་ཁོའི་ཕར་ཕྱོགས་ཁས་ལེན་གི་ཡོད་མ་རེད་ཁར་ཕར་ཕྱོགས་ཁྱོས་བཙོངས་ཚར་ཡོད་རེད་ལབ་གི་ཡོད་རེད་ད་དཔལ་དུ་གཅིག་ཞྭ་མོ་གཡོག་སྟངས་གཅིག་ཡོད་རེད་བ་དེ་ཤུགས་ཆེན་པོ་དེ་འདྲའི་གཅིག་ནི་ཕན་ཚུན་ནི་དེ་གི་རིགས་གཅིག་འདུག་བ། ཡིན་ན་འདི། འདི་སྤྱིར་བཏང་དམངས་གཙོའི་སྤྱི་ཚོགས་ནང་ཡོང་རྒྱུ་གཅིག་རེད་འདུག་བ་འདི་ཆབ་སྲིད་པ་ཚོ་གི་འཐབ་རྩོད་འོག་ན་འདི་འདྲའི་གཅིག་ཡོད་ད་དམངས་གཙོའི་རྒྱལ་ཁབ་འདི་འདྲའི་སྟོབས་ཆེན་རྒྱལ་ཁབ་ཡིན་ན་ར་ཕན་ཚུན་ནི་འདི་འདྲའི་གི་གཅིག་འགྲན་རྩོད་གཅིག་ཡོད་རེད་བ་དེ་ཡོང་གི་ཡོད་རེད་བྱས་ཙང་དེ་ཡོང་གི་ཡོད་དུས་ཙམ་པ་ད་འདི་འདྲས་ཅིག་ཡོང་དུས་ཙམ་པ་ད་དེ་ཆབ་སྲིད་པ་གི་འགྲན་རྩོད་ཡིན་པ་དེ་ཡིན་གཅིག་མིན་གཅིག་གི་ངེས་ཤེས་རྙེད་ནས་སོ་སོ་གི་ངོས་ནས་བྱས་དེའི་ནང་ཕར་ཁོ་རའི་ཆ་ཤས་བླངས་ཡིན་ན་དེ་འགྲིག་གི་ཡོད་རེད་མ་གཏོགས་མིན་ན་གི་ད་དེ་ཕན་ཚུན་ཁོ་ལ་གཅིག་ལབ་སོང་ཨ་ནི་ཁོ་བོ་གཅིག་ཟིག་ལབ་བཞག་ཐ་ཟི་ད་ལྟའི་ཕན་ཚུན་མི་ཆེན་པོ་གཉིས་འཁྲུག་དུས་ཙམ་པ་ནི་གི་ཨ་ནི་ད་ལྟའི་གཅིག་གི་གཅིག་གི་ཁོ་བ་གཅིག་གཅིག་གཅིག་ག་སྡུག་པོ་ལབ་འཇོག་གོ་ཟི་ད་ལྟའི་ནི་ཁོང་ཁྲོ་ཟ་ཨ་ནི་ང་རྒྱལ་སྐྱེས་ད་ལྟའི་གི་དེའི་ཤོག་ཁག་ཤོག་ཁག་ཡི་དེ་དེ་ཅིའི་འདྲ་མི་འདྲ་ཆེ་ག་ཅི་བསྡད་དུས་ཙམ་པ་ད་ང་ཚོ་ག་རེ་ཅིག་ཡོང་གི་ཡོད་མ་རེད་ཨ་ནི་མང་གཙོ་གི་ཅིག་ཆ་ཤས་ལེན་ཡག་གི་ཤེས་ཚད་ཅིག་ཡོད་ར་བསམ་བློའི་ཆུ་ཚད་ཅིག་དེ་རྩ་བ་ཉིད་ནས་ང་ཚོ་ལ་འདང་གི་མེད་པའི་རྟགས་ཅིག་རེད་འདུག་དེ་ཡིན་པ་སོང་ཙང་ཨ་ནི་ཆབ་སྲིད་པ་གི་བར་བའི་འདི་འདྲའི་གི་འགྲན་རྩོད་ཤུགས་ཆེན་པོ་ཡོད་དེ་ང་ཚོ་ད་ཅིག་ཧ་གོ་ཡིན་ན་མང་བ་ན་ང་རང་ཚོའི་འུར་དུ་བསྡད་ནི་གི་དེ་འདྲའི་གི་ནང་ང་ཆ་ཤས་བླངས་ཡིན་ན་ནི་གི་ང་ཚོའི་མང་གཙོའི་སྒྲོམ་གཞི་གི་ནང་ནས་དེའི་རིགས་དེ་ཡོད་བ་དེ་ཤེས་དགོས་ཡག་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་འོ་དེ་འདྲའི་འདྲ་བོ་ང་ཚོ་གཅིག་བསམ་བློ་བཏང་ཚུལ་ཁ་ཤས་ཟིག་བསམ་བློ་བཏང་ན་དེ་ཟིག་ང་ཚོ་ཕན་པ་མེད་འགྲོ་བསམ་གི་འདུག་ད་དེ་མ་གཏོགས་ང་ཚོ་གཅིག་འོས་སུ་ལ་བླུག་རྒྱུ་ཡིན་མིན་ད་ནི་གི་ད་གཅིག་ཆབ་སྲིད་ཚོགས་པ་སུ་ཡག་པོ་ཡོད་མེད་ད་དེའི་རིགས་དེ་ཕལ་ཆེར་ང་ཚོ་བཤད་ཡག་གི་སྐད་ཆ་གཅིག་ངས་བལྟས་ན་མ་རེད་བསམ་གི་འདུག། ཡང་བརྩོན་འགྲུས་ལགས་ཀྱིས་ཉེ་ཆར་ཁོང་གིས་ཨོ་སི་ཁྲུ་ལི་ཡ་ཡི་གྲོས་ཚོགས་འཐུས་མི་ཡི་འོས་མི་དང

དེ་ཟིན་པ་ཨ་ནི་གཉིས་པ་དེ་ད་ལྟ་དེ་ཡང་ད་ལྟ Independent Party ཀྱི་རེད་འདི་གི་ནི་ཡང་འོས་མི་ལངས་མཁན་ཨ་ནི Doctor Sophie ལ་ཐུག་སོང་ཡང་དེའི་རྗེས་ལ་ད་ལྟ་ནི Greens Party ཀྱི Ethan ལ་དེ་ཁོ་ཚོ་གསུམ་ཐུག་སོང་ཨ་ནི་ཁོ་ཚོ་གསུམ་གྱིས་ད་བོད་དོན་སྐོར་ལ་རྒྱབ་སྐྱོར་དང་དོ་སྣང་ཧ་ཅང་ཆེན་པོ་འདུག་ཨ་ནི་ང་རང་ད་ཁོ་ཚོ་གསུམ་གྱིས་ཐུག་དུས་ཀ་ཨ་ནི་དང་པོ་དེ་ད་ང་རང་ཚོ་འདྲ་ཡི་མིན་ཁོ་པས་གནད་དོན་གྱི་ད་བོད་ཆོལ་ནི་གོ་ས་ཅང་གུ་ཆེན་པོ་ཆུང་གི་ཨ་སོང་བའི་གི་ཨ་ནི

དཔེ་མི་སྲིད་སྐད་ཆ་ཡག་པོ་བཤད་འདུག་འདི་ཚོ་ཚང་མ YouTube ནང་ལོ་འདུག་ཨ་དེ་རྗེས་མ་ནི་ཁོ་ཚོ་སོང་ཆ་གི་ད་བོད་དོན་སྐོར་ལ་རྒྱབ་སྐྱོར་བྱེད་ཡ་དོ་སྣང་ཤུགས་ཆེན་པོ་བྱེད་ཀྱི་འདུག་དེ་རྗེས་མ་ད་ལྟ་ང་ཚོ Australia དབུས་གྲོས་ཚོགས་ཀྱི་འཐུས་མི་སྦྱིན་བསོད་ཟེར་དེ་ཁ་ང་ཁ་སང་སྔོན་མ་སྤྱི་ཟླ་བཞི་པའི་གི་ཚེས་པ་ཉི་ཤུ་གཅིག་ལ་ང་ཐུག་སོང་ཨ་ནི་ད་ལྟ་དེ Doctor Sophie ལགས་དེ་ཁ་སང་སྔོན་མ་གི་སྤྱི་ཟླ་བཞི་པའི་གི་ཚེས་པ་སུམ་ཅུ་ལ་ང་ཐུག་སོང་ཨ་ནི་ད་ལྟ་དེ Green། ཚོགས་པ་གི་ཨི་ཐེ་ལགས་དེ་ཁ་སང་ང་སྤྱི་ཟླ་ལྔ་པའི་གི་ཚེས་པ་བཅུ་ལ་ཐུག་སོང་ཨ་ཁོ་ཚོ་ཚང་མ་གི་ད་གཅིག་བོད་དོན་སྐོར་ལ་རྒྱབ་སྐྱོར་བྱེད་ཡ་དང་ཨ་ནི་མ་འོངས་པ་ཡིན་པ་ཡིན་ནའི་ཁོ་ཚོ་གི་རྒྱབ་སྐྱོར་མུ་མཐུད་ནས་བྱེད་གི་ཡིན་ལབ་ནས་ཨ་ནི་ཁོ་རང་ཚོ་གི་དཔེ་ད་གཅིག་ཁས་ལེན་ལ་མ་སོང་ན་ཨ་ནི་དཔེ་དོ་སྣང་ཆེན་པོ་སྤྲད་ཡ་དང་ཨ་ནི་དཔེ་ཐག་ཉེ་པོ་ཞིག་ཆགས་སོང་བརྗོད་གི་ཡོད། ཨ་ནེ་འོ་འདུག་སེ་ནི་ང་ཁོ་ཚོར་ཐུག་སོང་ཨ་ནི་ང་རང་ངོས་ནས་བོད་ནང་གི་ཛ་དྲག་ཀྱི་གནས་སྟངས་དང་ད་ག་ནང་བཞིན་གྱི་ནི་ད་ལྟ་བོད་ནང་ལོ་རང་ལུས་མེར་སྲེག་བཏང་མཁན་མང་པོ་བྱུང་ཡོད་པ་དང་བོད་ནང་གི་སྤྱིར་བཏང་བའི་འགྲོ་བ་མིའི་ཐོབ་ཐང་མེད་པ་དང་ཨ་ནེ་དེ་ང་ཚོ་དེ་ད་ལྟ་མི་མང་པོ་གཅིག་གིས་རྒྱལ་ཁབ་མང་པོ་གཅིག་གིས་ད Ukraine ཡ་དེ་ངོས་ནས་ཧ་ཅང་གི་རྩ་ཆེ་མཐོང་གི་རེད་དེ་ཡིན་ན་ངས་ལབ་ཡས་ད་ང་ཚོ Ukraine ལ་དཀའ་ངལ་ཆེ་མེད་ན་ཆོག་ཡོད་མ་རེད་ཟེར་ཡིན་ན་བོད་ནང་ལ་ཛ་དྲག་ཀྱི་གནས་སྟངས་དེ། རྒྱ་ནག་གཞུང་གིས་གསར་འགོད་པ་ལ་སོགས་པ་དང་ཕྱིའི་མི་ཚོ་བོད་ལ་ཚུར་ཡོང་དུས་བཏང་གི་མ་རེད། ད་ག་ནང་བཞིན་ཅིག་གི་ང་རང་ཚོ་པཎ་ཆེན་རིན་པོ་ཆེ་ཡང་སྲིད་ད་ལྟ་རྒྱ་ནག་གཞུང་གི་བཙོན་ཁང་ནང་བཅུག་ཡོད་པ་ད་ལྟ་བཙོན་ཁང་ནང་ཡོད་པ་འདི་ཡང་གློད་བཀྲོལ་གང་མགྱོགས་མགྱོགས་ཅིག་གཏོང་དགོས་འདུག་ཟེར་ནས་འོ་འདུག་སེ་ང་རང་གི་འབོད་སྐུལ་ཞུ་བ་རག་སོང།
རྣམ་པ་ཚོས་ཨོ་སི་ཀྲི་ལི་ཡ་ཡི་འོས་བསྡུ་དང་འབྲེལ་གནས་ཚུལ་གསུང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།